འཛམ་གླིང་གི་ས་ཕྱོགས་གང་ས་ནས་དུས་དྲན་སྲུང་བརྩི་གནང་བཞིན་པ་ལྟར། ཨོ་སི་ཁྲུ་ལི་ཡ་ཡི་ནང་ལ་ཡང་མངའ་སྡེ་དང་ས་ཁུལ་གང་སར་བོད་མི་ཚོས་དུས་དྲན་སྲུང་བརྩི་ཞུས་ཡོད་པས་མ་ཚད། ལྷག་པར་དུ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ས་ཁན་བྷི་ར་ཡི་ནང། ཞི་བདེ་གཟེངས་རྟགས་དང་རྒྱལ་སྤྱིའི་འགྲོ་བ་མི་ཡི་ཐོབ་ཐང་གི་ཉིན་མོ་སྲུང་བརྩི་ཟབ་རྒྱས་ཞུས་གནང་འདུག་ཡང་དེ་རིང་རྒྱལ་སྤྱིའི་འགྲོ་བ་མི་ཡི་ཐོབ་ཐང་གི་ཉིན་མོ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནོ་བེལ་ཞི་བདེ་ཡི་གཟེངས་རྟགས་འབུལ་བཞེས་མཛད་ནས། མི་ལོ་སུམ་ཅུ་སོ་གཉིས་འཁོར་བའི་དུས་དྲན་སྲུང་བརྩི་ནི། བཀའ་ཤག་གི་གསུང་འཕྲིན་ནང། བོད་རྒྱ་གཉིས་ཀ་ལ་གྱོང་ལས་ཁེ་མེད་པའི་རྒྱ་གཞུང་གི་ནོར་འཁྲུལ་སྲིད་ཇུས་དེ་རིགས་ཁུངས་འཁྱོལ་ཐབས་མེད་ངེས་ཡིན་པས། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་གཉིས་སྨན་དབུ་མའི་ལམ་གྱི་འཇུག་ངོགས་ནས། རྒྱ་ནག་གཞུང་ལ་འབྲེལ་གཏུག་བརྒྱུད་བོད་རྒྱ་ཡི་དཀའ་རྙོག་སེལ་བར་འབད་བརྩོན་བྱ་རྒྱུ་ཡི་ཆོད་སེམས་གཞིར་བཞག་ཐོག། དེ་སྔ་རིམ་པར་ཞུས་ཟིན་པ་ལྟར་བོད་རྒྱ་ཡི་དཀའ་རྙོག་འདི་གཙང་སེལ་མ་བྱུང་བར་དུ། རྒྱལ་སྤྱིའི་ནང་བོད་དོན་ལས་འགུལ་རྒྱ་གང་ཆེ་སྤེལ་རྒྱུ་དང། དེ་མཚུངས་སུ་རྒྱ་གཞུང་གི་ནོར་འཁྲུལ་སྲིད་ཇུས་དེ་རིགས། མཚམས་འཇོག་དང་ཡོ་བསྲང་དགོས་པའི་ཡིག་ཆ་ཞིག་ཀྱང། རྒྱ་ནག་གཞུང་ལ་རིང་མིན་སྤྲོད་འཆར་ཡོད་ཅེས་གསུངས་འདུག་ཡང་དེ་རིང་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་མཛད་སྒོ་དེའི་ཐོག། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་དེའི་ནང། མང་གཙོ་ཡི་སྤྱི་ཚོགས་ནང་བསམ་ཚུལ་མི་མཐུན་པ་དང་དེ་ལ་བརྟེན་ནས་རྩོད་རྙོག་སྣ་ཚོགས་ཡོང་གི་ཡོད་པ་ནི། འཛམ་གླིང་ཤར་ནུབ་ཀྱི་ཡུལ་གྲུ་ཀུན་ཏུ་གཅིག་མཚུངས་ཡིན་ཡང། གོང་ས་མཆོག་གི་རླབས་ཆེན་གྱི་དབུ་ཁྲིད་ལམ་སྟོན་འོག། བོད་མིའི་སྒྲིག་འཛུགས་ཀྱི་འགན་འཁུར་མཁན་རྣམས་དང་རྒྱ་ཆེ་བའི་མི་མང་བཅས་ཀྱིས། བསམ་ཚུལ་མི་མཐུན་པ་རྣམས་ལ་གྲོས་བསྡུར་བྱང་ཤེས་ཀྱི་ཐོག་ནས། ཐོབ་ཐང་ལས་ལས་འགན་གལ་ཆེ་བ་བརྩི་རྒྱུ་དང། གང་ཟག་ལས་ཁྲིམས་སྒྲིག་གལ་ཆེར་བཟུང་སྟེ། ཡང་དག་པའི་མང་གཙོ་ཡི་ལམ་དུ་བསྐྱོད་དགོས་པ་ནི། གོང་ས་མཆོག་གི་དགོངས་གཞི་དང། མང་གཙོ་ཡི་ལེགས་བྱང་བླ་ན་མེད་པ་ཞིག་ཏུ་གྱུར་ཡོད་པ་མ་ཟད། བོད་ཀྱི་རྩ་དོན་འཐབ་རྩོད་ཀྱི་ཐོག་ནས་ཀྱང་གལ་གནད་ཆེན་པོ་བྱུང་ཡོད་པས། ཚང་མས་དེ་ལུགས་དང་དོད་དགོས་པ་ནན་སྐུལ་ཞུ་རྒྱུ་ཡིན་ཞེས་གསུངས་འདུག། དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་གོང་ས་མཆོག་གིས་ནོ་སྦེལ་ཞི་བདེ་ཡི་གཟེངས་རྟགས་འབུལ་བཞེས་སྐབས་གསུང་བཤད་འདི་འདྲ་ཞིག་གནང་ཡོད། ཨ་ནི་དེ་རིང་འདིར་ནོར་ཝེ་གྱི་རྒྱལ་པོ་མཆོག་དང་ནོ་སྦེལ་ཞི་བདེའི་བྱ་དགའི་ཨ་ནི་ཚོགས་ཆུང་གི་ཚོགས་མི་རྣམ་པ། ཨ་ནི་མཆེད་གྲོགས་ཕོ་མོ་ལྷན་རྒྱས་ལི་ཡ་ཞུ་ཡ་ལི་ཡ། ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་ཨ་ནི་ཤཱཀྱའི་དགེ་སློང། ཨ་ནི་ཆོས་སྤྱི་དང། ལྷག་པར་ནང་པ་སངས་རྒྱས་པའི་ཨ་དང་ཐེག་པ་ཆེ་ཆུང། སྔགས་དང་བཅས་པའི་ཨ་དང་གཅིག་ད་ལམ་གྱི་སྙིང་པོ། སྟོང་ཉིད་སྙིང་རྗེ་ཟུང་དུ་འཇུག་པའི་ད་ལམ་གཅིག་ལི་ཡ། གཅིག་སོ་སོའི་དངོས་གནས་རང། གཅིག་ཤེས་ནས་དད་པ་ཐོབ་པའི་ཐོག་ནས་ཉམས་ལེན་བྱས། མི་ལ་ཡིན་ན་ཡང། གང་ཕན་ཅི་ཕན་གྱི་ཐོག་ནས་གཅིག་ད་ཕན་ཐོགས། བྱེད་འདོད་ཡོད་དེ་ནི་ཅིག་དང། ཨེ་ནི་ཡང་སྒོས་ལྷག་པར་ཅན་དུ། ལས་དང་སྨོན་ལམ་གྱི། ད་འབྲེལ་བ་དམིགས་བསལ་ཅན་ཡོད་དེ་བས། ཨེ་ནི་གངས་ཅན་ལྗོངས་ཀྱི་བསྟན་སྲིད། སྐྱེ་འགྲོའི་བདེ་སྐྱིད་དང་བཅས་པའི་ད་དོན་དག་ལ་ཡང། ཅིག་ལྷག་བསམ་ཡོད་རྒུ་རྩལ་སྤྲུགས་ཏེ་ཅིག་དང། སྒོ་དང་རྣམ་པ། ཐབས་ཤེས་གང་ཡོང་གི་ཐོག་ནས། ཅིག་དང། ཧུར་ཐག་པ་དག་གང་ཡོང་ཅི་ཡོང་ཅིག་སྒྲུབ་བྱེད་མཁན། འདི་འདྲ་ཞིག་ངེས་ཀྱི་ད་མི་ཅིག་ལ་ཡང་དེ་རིང། ཞི་བདེའི་བྱ་དགའ། ཅིག་སྙན་གྲགས་ཅན་དེ་འདྲ་ཞིག་ད་དེར་ཐོབ་པ་དེ། ང་རང་སྒེར་གྱི་ངོས་ནས་ཅིག་ད་གཟི་བརྗིད་དང་ཅིག་སྤོབས་པ་སྐྱེ་ཡ་ཅིག་ཞེ་པོ་དགའ་པོ་བྱུང་ལ། ཅིག་འཛམ་བུ་གླིང་འདིའི་སྒང་ལ་ཡོད་བསྡད་པའི་དངོས་གནས་རང་ཅིག་དོན་དམ་པའི་ད་ཞི་བདེ་དང་བྱམས་བརྩེ་ལ་ཡང་མོས་པ་ཡོད་བསྡད་མཁན་གྱི་ཅིག་མི་ཚང་མ་ལོག་གི་དེ་འདྲའི་ད་དགའ་པོ་ཡོང་གི་རེད་བསམ་པ་ཅིག་ང་དེ་འདྲ་ཞིག་གི་གནས་ཚུལ་ཤར་ཆགས་པ་རེད། དེ་འདྲ་ཡིན་དུས་རྩ་ནས་ཚང་མ་ལོག་ལ་ཡང་ཐུགས་རྗེ་ཆེ་ཞུ་ཡ་ཅིག་དང། ཨེ་ནི་ད་རེས་ཡང་ད་གནས་ཚུལ་འདི། བོད་མི་མང་གིས་དྲང་བདེན་གྱི་འཐབ་རྩོད་བྱས་པ་དེ་ད་དངོས་གནས་རང་ཅིག་འཛམ་གླིང་མི་མང་གི་ཐོག་ནས་རྒྱབ་སྐྱོར་ཡོད་བསྡད་པའི་ད་རྣམ་པ་གསལ་པོ་ཅིག་མཚོན་བསྡད་པ་དེ་འདུག་ས་རེད། དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཅིག་དངོས་གནས་རང་ད་དུང་ཡིན་ན་ཡང་ང་རང་ཚོ་ལ་ཡང་ཅིག་ལོ་རྒྱུས་ཀྱི་ཐོག་ནས་ཡོད་བསྡད་པའི་ཐོབ་ཐང་དང་ཅིག་བདེན་པ་མཐའ་གསལ་དང་ཅིག་མགྱོགས་མྱུར་ཡོང་ཐུབ་ཡག་གི་རེ་བ་དང་སྨོན་ལམ་ཡོད་ལ་དེ་འདྲ་ཡོང་ཡག་གི་ཆེད་དུ་ང་རའི་ངོས་ནས་ད་ལྟ་ཕན་ཆད་གང་ཡོང་ཅི་ཡོང་བྱས་པ་ནང་བཞིན་བྱས་ནས་མ་འོངས་པ་ལ་ཡིན་ན་ཡང་དེ་དག་ཅིག་བདེན་པ་མཐའ་གསལ་ནས་དངོས་གནས་དྲང་གནས་ཀྱི་དེ་དག་ཅིག་འཛམ་བུ་གླིང་ཧྲིལ་པོ་འདིའི་སྒང་ལ་དངོས་གནས་ཅིག་ད་ཞི་བདེ་ཅིག་དང། གཅིག་གིས་གཅིག་ལ་ཡང་མཛའ་སེམས་ཡོད་བསྡད་པ་ཅིག་དང་གཅིག་གིས་གཅིག་ལ་ཡང་རོགས་རམ་བྱས་ཅིག་བྱས་ཡོད་བསྡད་པ་དེ་འདྲ་ཅིག་ད་དེ་དག་ཅིག་བདེ་སྐྱིད་ཀྱི་ཉི་མ་དང་ལྡན་པའི་འཛམ་བུ་གླིང་ཞིག་བྱུང་ན་བསམ་པའི་སྨོན་ལམ་རྒྱག་གི་ཡོད་ལ་འབད་རྩོལ་དག་ལ་བྱེད་ཡ་ཡིན། འདི་ལོ་ཡི་ནོ་བེལ་ཞི་བདེའི་གཟེངས་རྟགས་དེ་བཞིན། ཧྥི་ལི་ཕིན་གྱི་མི་རིགས་ཡིན་པའི་གསར་འགོད་པ་དང། བུད་མེད་རྩོམ་པ་པོ་མཱ་རི་ཡ་རེ་ས་ལགས་དང། ར་ཤི་ཡ་ཡི་གསར་འགོད་པ་དང་བརྙན་འཕྲིན་མདོ་འཛིན་པ། ཌི་མི་ཁྲ་རི་མུ་ར་ཐོ་ཕྷི་གཉིས་ལ་མཉམ་དུ་ཕུལ་ཡོད་པ་རེད། ནོ་བེལ་གཟེངས་རྟགས་ཚོགས་ཆུང་གིས། ཁོང་གཉིས་ཀྱིས་མང་གཙོ་དང་འགྲོ་བ་མི་ཡི་ཞི་བདེ་ཡི་རྩ་བར་གྱུར་པའི། སྨྲ་བརྗོད་རང་དབང་སྲུང་སྐྱོབ་བྱེད་པའི་སྙིང་སྟོབས་དང།